ཨོ་སི་ཁྲུ་ལི་ཡའི་ནང་ལ་བྱིས་པ་མངལ་ལས་མར་འདེད་པ་དེ་ཧ་ཅང་གལ་ཆེ་བའི་འཕྲོད་བསྟེན་གྱི་མཐུན་རྐྱེན་ཟིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང་བྱིས་པ་མངལ་ཆགས་མ་ཐག་ནས་བྱིས་པ་དེ་མར་འདེད་པའི་གདམ་ག་དེ་རྒྱལ་ཡོངས་སུ་ཡོད་ན་ཡང་སྤྱི་ཚོགས་ཁྱོན་ཡོངས་ནས་དེའི་སྐོར་ལ་གསལ་ཁ་ཤེས་མཁན་ཉུང་ཉུང་ཡིན་པ་རེད་དེ་རིང་ང་ཚོས་མི་སྒེར་གྱི་གནས་སྟངས་འདྲ་མིན་ལ་གཞི་བཞག་ནས་བུད་མེད་རྣམས་ལ་གདམ་ག་གང་དག་ཡོད་མེད་ཐད་ལ་སྐད་ཆ་འགའ་བཤད། ཨོ་སི་ཁྲུ་ལི་ཡའི་ནང་བུད་མེད་ལ་མངལ་ཆགས་པའི་བརྒྱ་ཆ་གི་བཞི་བཅུ་ཐམ་པ་དེ་ཐོག་མ་ནས་རང་ཉིད་ཀྱི་བུ་གཅིག་བཟོ་དགོས་བསམ་པའི་ཀུན་སློང་ཡོད་པའི་ཐོག་ནས་མངལ་ཆགས་པ་ཟིག་མིན་པ་རེད། དེའི་ནང་གི་བྱིས་པ་གི་བརྒྱ་ཆ་གི་སུམ་ཅུ་ཐམ་པ་དེ་མངལ་ལས་མར་འདེད་ཀི་ཡོད་པ་དང་ཕལ་མོ་ཆེ་དེ་བདུན་ཕྲག་གཉིས་ཡི་སྔོན་ནས་མངལ་ལས་མར་འདེད་ཀི་ཡོད་པ་རེད་སློབ་དཔོན་ཆེན་མོ Danielle Mazza ནི Monash སློབ་གྲྭ་ཆེན་མོ་གི་སྨན་པའི་འགན་འཛིན་ཡིན་པ་དང་ཁོང་མོས་བརྗོད་ན་འདས་པའི་ལོ་ཤས་རིང་ནས་བྱིས་པ་མངལ་ལས་འདེད་པའི་ཁྲིམས་དེ་ཇེ་ཡང་ནས་ཇེ་ཡང་དུ་འགྲོ་བཞིན་ཡོད་འདུག་དེའི་ཐད་ཁོང་མོས་བརྗོད་དོན།

བྱིས་པ་མངལ་ལས་འདེད་མཁན་ཕལ་མོ་ཆེ་དེ་གཤག་བཅོས་བྱས་ནས་འདེད་གི་ཡོད་པ་དང་དེ་ཡང་སྒེར་གི་སྨན་ཁང་ལ་མ་གཏོགས་མཐུན་རྐྱེན་དེ་མེད་པ་རེད་དེང་སྐབས་སྨན་ཟོས་ནས་བྱིས་པ་མངལ་ལས་འདེད་པ་དེ་གདམ་ག་གཞན་ཟིག་ཡིན་པ་མ་ཟད་སྨན་དེ་ཚོ་རག་རྒྱུའི་བརྒྱུད་ལམ་ཡང་མང་དུ་འགྲོ་བཞིན་ཡོད་པ་རེད་འོན་ཀྱང་སྨན་པའི་བརྒྱ་ཆ་བཅུ་ཐམ་པ་གི་མ་གཏོགས་སྨན་དེ་ཚོ་སྤྲོད་མི་ཆོག་པ་མ་ཟད་སྨན་དེ་ཚོ་རག་པའི་ལམ་ཁ་ཡང་ཧ་ཅང་མགོ་རྙོག་པོ་ཡིན་པ་རེད། མོ་ནཱ་ཤི་སློབ་གྲྭ་ཆེན་པོའི་སློབ་དཔོན་ཌེ་ནཱལ་མ་ཛཱ་ཡིས་བརྗོད་ན་མངའ་སྡེ་སོ་སོའི་ནང་ལ་ནི་བྱིས་པ་མངལ་ལས་འདེད་པའི་ཁྲིམས་དེ་ཕྲན་བུ་མི་འདྲ་བ་ཡོད་ཙང་རང་ཉིད་མངའ་སྡེ་གང་གི་ནང་དུ་ཡོད་མེད་ལ་བརྟེན་ནས་ཁྲིམས་དེ་ལའང་ཁྱད་པར་ཅུང་ཙམ་ཡོད་འདུག་དེའི་ཐད་ཁོང་མོས་བརྗོད་ན།
Victoria is the most liberal in terms of its laws, but other states བྱིས་པ་མངལ་ལས་འདེད་པའི་ཁྲིམས་ནི Victoria མངའ་སྡེའི་ནང་གུ་ཡངས་ཤོས་རེད་དཔེར་ན་མངའ་སྡེ་གཞན་གྱི་ནང་ལ་མངལ་ཆགས་ནས་དུས་ཡུན་གང་འཚམས་ལས་འགོར་བ་ཡིན་ན་བྱིས་པ་མངལ་ལས་འདེད་པ་ཚད་བཀག་བཟོས་ཡོད་པ་རེད་དུས་ཡུན་དེ་བརྒལ་ན་མངལ་ལས་འདེད་མི་ཆོག་པ་རེད།

གལ་སྲིད་བྱིས་པ་ཞིག་མངལ་ལས་འདེད་དགོས་ཡོད་མེད་ཡང་ན་ས་གནས་སྨན་པ་ཞིག་ལ་བྱིས་པ་མངལ་ལས་འདེད་པའི་ལམ་ཁ་གང་དག་ཡོད་མེད་སྐོར་ལ་བློ་འདྲི་དགོས་བྱུང་ཚེ་བུད་མེད་ཕལ་མོ་ཆེས་དེའི་སྐོར་ལ་སྐད་ཆ་དྲིས་ན་སྤྱི་ཚོགས་ནང་སྐད་ཆ་གང་འདྲ་ཆགས་ཡོང་བསམ་ནས་བསམ་བློ་གཉིས་པ་ཟིག་གཏོང་དགོས་ཆགས་ཀྱི་ཡོད་པ་རེད་ཨོ་སི་ཁྲུ་ལི་ཡའི་ཁྲིམས་ཀྱི་ནང་ལ་གལ་སྲིད་ཆོས་ལུགས་དང་གོམས་སྲོལ་སོགས་ལ་བརྟེན་ནས་ཁོང་ཚོའི་བྱིས་པ་མངལ་ལས་འདེད་པའི་སྐོར་ལ་གྲོས་མོལ་བྱེད་པ་དང་མཐུན་རྐྱེན་སྤྲོད་པ་ལ་འགོག་རྐྱེན་བྱུང་གི་ཡོད་པ་ཡིན་ན་སྨན་པ་དེས་ངེས་པར་དུ་སྨན་པ་གཞན་ཟིག་དང་ཡང་ན་བྱིས་པ་མངལ་ལས་འདེད་མཁན་གྱི་སྨན་པ་གཞན་པ་ཞིག་ངོ་སྤྲོད་བྱེད་དགོས་པ་གསལ་པོར་འཁོད་ཡོད་པ་རེད། ཨོ་སི་ཁྲུ་ལི་ཡའི་སྤྱི་ཚོགས་ཁྱོན་ཡོངས་ནས་བལྟས་པ་ཡིན་ན་བྱིས་པ་མངལ་ལས་འདེད་ན་མི་བཟང་བའི་ལྟ་ཚུལ་དེ་དེ་ཙམ་མེད་ན་ཡང་སྐད་ཡིག་དང་རིག་གཞུང་ཐ་དད་ཡིན་པའི་སྤྱི་ཚོགས་ཆུང་ཆུང་ཚོའི་ནང་ལ་དེ་ཅུང་ཞིག་ཆེ་བ་ཡོད་པ་རེད་ནིའུ་སཱོཐ་ཝེལ་མངའ་སྡེའི་ཁྱིམ་ཚང་འཆར་འགོད་ཚན་པའི་སྨན་གྱི་འགན་འཛིན Clare Boerma ཡིས་དེའི་སྐོར་ལ་འགྲེལ་བརྗོད་བྱས་དོན། I think that it's hard for a lot of Australians generally, but then there's those extra barriers. ངས་བལྟས་ན་ཨོ་སི་ཁྲུ་ལི་ཡའི་སྤྱི་ཚོགས་ཁྱོན་ཡོངས་ལ་དཀའ་ངལ་དེ་ཡོད་པ་དང་སྐད་ཡིག་དང་རིག་གཞུང་ཐ་དད་ཡིན་པའི་སྤྱི་ཚོགས་ནང་དཀའ་ངལ་དེ་དེ་ལས་ཆེ་བ་ཡོད་པ་རེད་སྤྱི་ཚོགས་དེ་ཚོའི་ནང་ལ་འཁྲིག་སྤྱོད་དང་ཕོ་མོ་ཕན་ཚུན་གྱི་བརྩེ་དུང་སྐོར་ལ་སྐད་ཆ་ཉུང་ཉུང་བཤད་ཀྱི་ཡོད་པ་མ་ཟད་འཁྲིག་སྤྱོད་དང་འབྲེལ་བའི་འཕྲོད་བསྟེན་གྱི་སྐོར་ལ་སྐད་ཆ་ཧ་ཅང་ཉུང་བ་རེད་དེ་མིན་ན་རིག་གཞུང་དང་སྤྱི་ཚོགས་ཀྱི་ཤུགས་རྐྱེན་གཞན་ལ་བརྟེན་ནས་འགོག་རྐྱེན་མང་པོ་ཡོད་པ་རེད། Australia ནང་གི་གཞིས་སྤོ་བ་དང་རིག་གཞུང་ཁ་ཁ་ཡིན་པའི་བུད་མེད་ཚོ་ནི་ནམ་རྒྱུན་རང་ཉིད་ཀྱི་སྤྱི་ཚོགས་ནང་གི་སྨན་པ་ལ་བསྟེན་རྒྱུ་དེ་གོམས་གཤིས་ཆགས་ཡོད་པ་རེད་དེ་ལ་བརྟེན་ནས་གལ་སྲིད་སྨན་པ་དེ་ཚོ་ལ་རང་རང་གི་བྱིས་པ་དེ་མངལ་ལས་འདེད་པའི་སྐོར་བཤད་པ་ཡིན་ན་སྨན་པ་གི་རྣམ་འགྱུར་ག་འདྲ་བསྟན་གྱི་ཡོད་མེད་ལ་སོགས་པ་ལ་བརྟེན་ནས་བུད་མེད་དེའི་སེམས་ལ་མི་བདེ་བ་ཟིག་ཆགས་ཀྱི་ཡོད་པ་རེད། སྤྱིར་ཨོ་སི་ཁྲུ་ལི་ཡའི་ནང་ལ་བྱིས་པ་མངལ་ལས་འདེབས་པ་ལ་ས་གནས་གཏན་འཁེལ་བྱས་ཡོད་ན་ཡང་མངའ་སྡེ་སོ་སོའི་ནང་ལ་ནི་ས་གནས་འདྲ་མིན་གྱི་ནང་མཐུན་རྐྱེན་སྤྲོད་མཁན་ཡང་མ་འདྲ་བ་ལ་བརྟེན་ནས་ས་གནས་དེ་གང་དང་གང་དུ་ཡོད་མེད་ནི་མགོ་རྙོག་དང་ཁ་གསལ་མེད་པ་ཞིག་ཆགས་ཡོད་པ་རེད། Clare Boerma ཡིས་ས་གནས་གང་དུ་མཐུན་རྐྱེན་དེ་དག་ཡོད་མེད་ཀྱི་གནས་ཚུལ་ས་གནས་སྨན་པར་ཤེས་ཡོད་སྟབས་ཐོག་མར་ས་གནས་སྨན་པ་ཚོས་བརྟག་དཔྱད་བྱས་རྗེས་ནས་མངལ་ཆགས་ནས་དུས་ཡུན་ཇི་ཙམ་བར་དུ་བསྡད་ཆོག་གི་ཡོད་མེད་ལ་བལྟ་ཡི་ཡོད་སྐོར་བརྗོད་སོང་ལ་ཡང་ཁོང་མོས་བརྗོད་དོན། It depends partly on how far
དེ་ནི་གཙོ་བོ་རང་ཉིད་ལ་མངལ་ཆགས་ནས་དུས་ཡུན་ཇི་ཙམ་སོང་ཡོད་མེད་ལ་བལྟས་ནས་རང་ཉིད་ལ་དེ་ཚོད་ཀྱི་གདམ་ཁ་མང་ཉུང་གི་ཁྱད་པར་ཡོད་པ་རེད་སྟབས་མི་ལེགས་པ་ཞིག་ལ་རང་ཉིད་ས་གནས་གང་དུ་ཡོད་མེད་ལ་བལྟས་ནས་རང་ཉིད་ལ་མཐུན་རྐྱེན་དེ་དག་ཐོབ་མིན་གྱི་གནས་སྟངས་ཁ་ཁ་ཡོད་པ་རེད་ཡང་མཚམས་རེ་མངའ་སྡེ་གཞན་ལ་སོང་ནས་སྨན་བཅོས་བྱེད་དགོས་པའི་གནས་སྟངས་ཡང་ཡོང་གི་ཡོད་པ་རེད་གཞུང་གི་སྨན་ཁང་དུ་བྱིས་པ་མངལ་ལས་འདེབས་པའི་གྲངས་ཀ་ལ་ཚད་བཀག་ཡོད་པ་སོགས་ལ་བལྟས་ནས་རང་ཉིད་ཀྱི་གདམ་ཁ་ཡག་ཤོས་དེ་གང་ཡིན་མིན་གྱི་ཐད་ལ་ས་གནས་ཀྱི་སྨན་པ་ལ་སྐད་ཆ་དྲིས་ན་ཡག་ཤོས་དེ་ཆགས་ཡོད་པ་རེད། ད་ལྟའི་དུས་ལ་ཨོ་སི་ཁྲུ་ལི་ཡ་ནང་བྱིས་པ་མངལ་ལས་འདེབས་པ་ལ་གདམ་ག་གཉིས་ཡོད་པ་རེད་དང་པོ་ནི་སྨན་ཟོས་ནས་བྱིས་པ་མངལ་ལས་འདེབས་པ་དེ་ཡིན་ལ་དེ་ནི་མངལ་ཆགས་ནས་བདུན་ཕྲག་དགུ་ལས་མ་འགོར་བ་ཚོས་བྱས་ན་ཆོག་པ་ཞིག་རེད་དེའི་ཐད་ཡང Danielle Mazza ཡིས་བརྗོད་དོན།
སྨན་ཟོས་ནས་བྱིས་པ་མངལ་ལས་འདེབས་པ་ནི་སྨན་གྱིས་བྱིས་པ་ཤོར་དུ་བཅུག་པ་ཞིག་རེད་ཐོག་མར་སྦྲུམ་མའི་མངལ་ལ་གནད་དོན་ཡོད་མེད་ལ་བལྟས་རྗེས་སྨན་ཡིག་སྤྲོད་པ་རེད་སྨན་དེ་ཡིས་སྦྲུམ་མ་དེའི་མངལ་རང་བཞིན་གྱིས་ཤོར་བ་ལྟ་བུ་བྱས་ནས་བྱིས་པ་མངལ་ལས་འདེབས་པ་རེད་དེ་བས་གལ་སྲིད་རང་གི་ནང་ན་ནང་མི་དང་རོགས་པ་ཡོད་པ་ཡིན་ན་སྨན་དེ་རང་གི་ནང་ནས་ཟོས་ནའང་འགྲིག་པ་ཞིག་རེད་གལ་སྲིད་ཁྱེད་རང་ས་གནས་ཁུག་ཀྱོག་ཟིག་ན་ཡོད་པ་ཡིན་ན་སྨན་དེ་ཁ་པར་བརྒྱུད་ནས་ཡང་མིན་ན་བརྙན་ལེན་བརྒྱབ་རྗེས་ནས་སྨན་དེ་རག་པའི་ཐབས་ཤེས་ཀྱང་ཡོད་པ་རེད། བྱིས་པ་མངལ་ལས་མར་འདེབས་པའི་གདམ་ག་གཉིས་པ་དེ་ནི་གཤགས་བཅོས་བྱེད་པ་དེ་ཡིན། བུད་མེད་མང་པོ་ཞིག་གིས་རང་ཉིད་ཀྱི་མངལ་གྱི་བྱིས་པ་དེ་སྨན་གྱིས་མར་འདེབས་པའི་བརྒྱུད་རིམ་དེ་མྱོང་འདོད་མེད་པ་ལ་བརྟེན་ནས་སྨན་ཁང་ནང་སྦྲིད་སྨན་ཟོས་རྗེས་གཤགས་བཅོས་བྱེད་ཀྱི་ཡོད་པ་རེད་གཤགས་བཅོས་དེ་ནི་བུད་མེད་ལ་མངལ་ཆགས་ནས་བདུན་ཕྲག་དགུ་ལྷག་འགོར་སྲིད་ན་ཡང་བྱེད་ཆོག་པ་ཟིག་ཡིན་ལ་འོན་ཀྱང་བུད་མེད་ཕལ་མོ་ཆེ་ཡིས་བདུན་ཕྲག་བཅུ་གཉིས་ཀྱི་སྔོན་ན་གཤགས་བཅོས་དེ་བྱེད་ཀྱི་ཡོད་པ་རེད། གཤགས་བཅོས་བྱེད་ས་གང་དུ་ཡོད་མེད་ཤེས་ཐབས་སུ་ས་གནས་ཀྱི་སྨན་པ་ལ་སྐད་ཆ་དྲིས་ན་ཆོག་པ་དང་ཡང་ན་མངའ་སྡེ་དང་རྒྱལ་ཡོངས་རང་བཞིན་གྱི་སྐད་ཆ་འདྲི་ས་དེ་འདྲ་དྲིས་ན་ཡང་འགྲིག་པ་རེད་དཔེར་ན Health Direct ནི་ཉིན་མཚན་གཉིས་ཀ་སྒོ་ཕྱེ་ཡོད་པའི་རིན་མེད་ཀྱི་འབྲེལ་མཐུད་ལས་ཁུངས་ཟིག་ཡིན་པ་དང་དེ་བརྒྱུད་ནས་ཁྱེད་རང་གི་ཁ་པར་སྨན་ཞབས་ཟིག་ལ་ཐུག་ངེས་ཡིན་པ་རེད་ཡང Victoria མངའ་སྡེའི་ནང་ལ་མཚོན་པ་ཡིན་ན་བུད་མེད་ཚོའི་འཕྲོད་བསྟེན་དང་འབྲེལ་བའི་གཅིག་བརྒྱད་ཀླད་ཀོར་ཀླད་ཀོར My Options ཚོགས་པ་བརྒྱུད་ནས་འབྲེལ་བ་བྱེད་ཆོག་པ་རེད་ལ་དེ་མིན New South Wales མངའ་སྡེ་ལ་མཚོན་ན Pregnancy Choices Helpline བརྒྱུད་ནས་འབྲེལ་བ་བྱེད་ཆོག་པ་ཞིག་རེད། Clare Boerma ཡིས་བརྗོད་ན་ཁྱིམ་ཚང་འཆར་འགོད་སྨན་ཁང་གིས་ཀྱང་དེ་དང་འབྲེལ་བའི་མཐུན་རྐྱེན་སྤྲོད་ཀྱི་ཡོད་འདུག། Australia ཡི་མངའ་སྡེ་དང་ས་ཁུལ་ཁག་ཚང་མའི་ནང་ཁྱིམ་ཚང་འཆར་འགོད་ཞབས་ཞུ་ཚན་པ་ཡོད་པ་རེད་ཁོང་ཚོ་ལ་འབྲེལ་བ་བྱ་རྒྱུ་ནི་རང་ཉིད་ཀྱི་གདམ་ཀ་གང་དག་ཡོད་མེད་ཤེས་ཐབས་ཡག་ཤོས་དེ་ཡིན་པ་རེད New South Wales མངའ་སྡེའི་ནང་གི་ཞབས་ཞུ་ཚན་པ་ཞིག་གིས་ནི་གལ་སྲིད་མངལ་ཆགས་ནས་བདུན་ཕྲག་བཅོ་ལྔ་མ་ཟིན་ཚེ་བྱིས་པ་མངལ་ལས་འདེབས་ཆེད་དུ་སྨན་སྤྲོད་ཀྱི་ཡོད་པ་དང་གཤགས་བཅོས་བྱེད་པའི་ལས་ཀ་གཉིས་ཀ་བྱེད་ཀྱི་ཡོད་པ་རེད་བྱིས་པ་མངལ་ལས་འདེབས་པའི་མཐུན་རྐྱེན་ཕལ་མོ་ཆེ་ནི་སྒེར་གྱི་སྨན་ཁང་ཁག་གིས་བྱེད་ཀྱི་ཡོད་སྟབས་བྱིས་པ་མངལ་ལས་འདེབས་པའི་འགྲོ་སོང་ལའང་ཁྱད་པར་ཆེན་པོ་ཡོད་པ་རེད་དེའི་ཐད་ལ་ཡང Clare Boerma ཡིས་བརྗོད་ན། གལ་སྲིད་ཁྱེད་རང་ལ Medicare ཡོད་པ་ན་དེ་བརྒྱུད་ནས་འགྲོ་སོང་ལ་ཆག་ཡང་ཡོད་པ་རེད་འོན་ཀྱང་སྨན་བཅོས་ཇི་ལྟར་བྱེད་དགོས་མིན་གྱི་གནས་སྟངས་ལ་གཞི་བཞག་ནས་རང་ཉིད་ཀྱི་འགྲོ་སོང་ལའང་ཁྱད་པར་ཆེན་པོ་ཡོད་པ་རེད་དེ་ནི་གཙོ་བོ་སྨན་ཟོས་ནས་བྱིས་པ་མངལ་ལས་འདེབས་པའམ་ཡང་ན་གཤག་བཅོས་བྱས་པ་ཡང་ན་མངལ་ཆགས་ནས་དུས་ཡུན་རིང་པོ་འགོར་ཡོད་པ་བཅས་ལ་རག་ལས་ཀྱི་ཡོད་པ་རེད Nicole Huig ནི Children By Choice ཚོགས་པའི་ཚོགས་ཆུང་གི་འགོ་བ་ཡིན་པ་དང་ཁོང་མོས་བརྗོད་པ་ལྟར་ན་རང་ཉིད་ལ་སྒེར་གྱི་འཕྲོད་བསྟེན་ལྟ་སྐྱོང་འགན་ལེན་གྱི་ཐོབ་ཐང་ཡོད་བ་ཡིན་ན་ཡང་སྨན་བཅོས་ཇི་ལྟར་བྱེད་མིན་ལ་བརྟེན་ནས་ཁོང་ཚོ་གི་སྨན་རིན་དེ་ལའང་ཁྱད་པར་ཆེན་པོ་ཡོད་སྐོར་བརྗོད་བྱུང།
ད་བར་དུ་ང་ཚོ་དང་འབྲེལ་བ་བྱུང་བའི་བུད་མེད་ཕལ་མོ་ཆེ་ནི་སྒེར་གྱི་འཕྲོད་བསྟེན་ལྟ་སྐྱོང་འགན་ལེན་ཐོབ་ཐང་གང་ཡང་མེད་མཁན་རེད་འདུག་ཁོང་ཚོའི་སྨན་རིན་སྒེར་གྱི་འཕྲོད་བསྟེན་ལྟ་སྐྱོང་འགན་ལེན་ཚོགས་པས་སྤྲོད་ཀྱི་མེད་སྟབས་འགྲོ་སོང་ཆ་ཚང་ཁོང་ཚོའི་ཁུག་མ་ནས་གཏོང་གི་ཡོད་པ་རེད་ཡང Australia ནང་ཡོད་པའི་རྒྱལ་སྤྱིའི་སློབ་མ་ཕལ་མོ་ཆེ་ཡིས་སྒེར་གྱི་འཕྲོད་བསྟེན་ལྟ་སྐྱོང་འགན་ལེན་ཉོ་དགོས་པ་མ་ཟད་འཕྲོད་བསྟེན་ལྟ་སྐྱོང་འགན་ལེན་དེ་ཡིས་སྨན་ཁང་ཆེན་པོ་དག་གི་གཤག་བཅོས་ཀྱི་འགྲོ་སོང་གཏོང་གི་ཡོད་པ་ལས་སྨན་ཁང་ཆུང་བའི་རིགས་ཀྱི་ནང་གི་ཉིན་གཅིག་གི་ནང་ཚུད་འགྲོ་བའི་གཤག་བཅོས་ཀྱི་རིགས་དཔེར་ན་བྱིས་པ་མངལ་ལས་འདེབས་པའི་གཤག་བཅོས་ལྟ་བུ་བྱེད་ཀྱི་མེད་པ་རེད། ཨོ་སི་ཁྲུ་ལི་ཡའི་ནང་སློབ་གྲྭ་ཆེན་པོའི་སྨན་ཁང་ཁག་ཅིག་གི་ནང་དུའང་བྱིས་པ་མངལ་ལས་འདེབས་པའི་མཐུན་རྐྱེན་སྤྲོད་ཀྱི་ཡོད་པ་རེད་ཡང་ནེ་ཁོལ་ཧྭ་གིས་བརྗོད་པ་ལྟར་ན་དེའི་ཁྲོད་ཀྱི་སྨན་ཁང་ཁག་ཅིག་གི་ནང་ཁྱེད་ལ་མེ་ཌི་ཁེ་ཡོད་པ་ཡིན་ན་འགྲོ་སོང་གང་ཡང་མེད་ན་ཡང་གལ་སྲིད་ཁྱེད་ཀྱིས་སྒེར་སྨན་ཁང་བརྒྱུད་ནས་བྱིས་པ་མངལ་ལས་འདེབས་ན་སྨན་བཅོས་གཅིག་པུར་ཨོ་སི་ཁྲུ་ལི་ཡ་གི་ཌོ་ལར་ལྔ་བརྒྱ་མ་ཟིན་ཙམ་ཞིག་ཕུད་འགྲོ་སྐོར་བརྗོད་བྱུང་ལ་ཡང་ཁོང་གིས།

New South Wales མངའ་སྡེའི་ཁྱིམ་ཚང་འཆར་འགོད་ཚན་པས་སྨན་སྤྲད་ནས་བྱིས་པ་མངལ་ལས་འདེབས་པ་དང་གཤག་བཅོས་བྱས་ནས་བྱིས་པ་མངལ་ལས་འདེབས་པ་གཉིས་ཀ་གི་མཐུན་རྐྱེན་སྤྲོད་ཀྱི་ཡོད་པ་དང་གལ་སྲིད་ཁྱེད་རང་གཞུང་གི་རོགས་སྐྱོར་འོག་ཡོད་པ་དང་ཡང་ན་འཕྲོད་བསྟེན་ལྟ་སྐྱོང་འགན་ལེན་གྱི་བྱང་བུ་ཡོད་པ་ཡིན་ན་རང་གི་ཁུག་མ་ནས་སྨན་རིན་དེ་ཙམ་སྤྲོད་མི་དགོས་པ་རེད་འོན་ཀྱང་གལ་སྲིད་གཤག་བཅོས་བྱེད་ཀྱི་ཡོད་ཚེ་མངལ་ཆགས་ནས་དུས་ཡུན་ཇི་ཙམ་འགོར་ཡོད་པ་ལ་བལྟས་ནས་རང་ཉིད་ཀྱི་ཁུག་མ་ནས Australia ཡི་ཌོ་ལར་སུམ་བརྒྱ་ལྔ་བཅུ་ནས་བཞི་བརྒྱ་དང་ལྔ་བཅུའི་བར་འགྲོ་བ་རེད། མངའ་སྡེ་སོ་སོའི་ནང་ལ་བྱིས་པ་མངལ་ལས་འདེབས་པའི་མཐུན་རྐྱེན་སྤྲོད་ཕྱོགས་དང་ས་གནས་མི་འདྲ་བ་ལ་བལྟས་ནས་གལ་སྲིད་ཁྱེད་ཀྱིས་བྱིས་པ་མངལ་ལས་འདེབས་པའི་གནས་ཚུལ་སྐོར་ཤེས་འདོད་ན་ཐོག་མར་རང་གི་ས་གནས་ཀྱི་སྨན་པའམ་ཡང་ན་ཉེ་འཁོར་གྱི་འབྲེལ་ཡོད་ལ་སྐད་ཆ་འདྲི་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པ་རེད།